གསན་མཁན་རྣམ་པ་ཚོར་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི Asia རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོ་མཆུ་ཟླའི་ཚེས་པ་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད།

འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ངམ་ཡིད་ཆེས་ཀྱི་མཐུན་ཚོགས་སམ International Religious Freedom or། Belief Alliance ཞེས་པའི་ཚོགས་གཙོ་མཆོག་གིས་བོད་བརྒྱུད་ནང་བསྟན་དང་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་མཆོག་དང་སྒོ་ཤེས་རབ་རྒྱ་མཚོ་ལགས་ཐེབས་པའི་བོད་ཀྱི་ཆོས་ཕྱོགས་ཀྱི་བཙོན་པ་རྣམས་དང་དེ་བཞིན་བོད་པའི་སློབ་ཕྲུག་རྣམས་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་བོད་ཀྱི་ཆོས་དང་རིག་གཞུང་བཅས་ནས་ཁ་བྲལ་གཏོང་བཞིན་པའི་གནད་དོན་ཁག་གི་ཐོག་བློ་འཚབ་ཆེན་པོ་ཡོད་སྐོར། བསྒྲགས་གཏམ་ཞིག་སྤེལ་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་གཞིས་ཆགས་གསར་འཛུགས་གནང་སྟེ་ལོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་ཆེད་ཀོ་ལི་གྷལ་གཞིས་ཟུར་རྣམ་པས་དཔལ་འབྱོར་འདུ་འགོད་གནང་བ་སྤྱི་དང་ལྷག་དོན་དུ་ནེའུ་ཡོག་དང་ནེའུ་ཇར་སིའི་ཀོ་ལི་གྷལ་གཞིས་ཟུར་རྣམ་པས་གཞིས་ཆགས་ཀྱི་བོད་མི་སྤྱི་སྒེར་གཉིས་ལ་དགོས་མཁོའི་རོགས་སྐྱོར་གང་ཐུབ་གནང་བཞིན་པ་སོགས་ཀྱི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་ཐེངས་འདིའི་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་དགེ་འདུན་པ་ཞལ་གྲངས་དྲུག་ཅུ་ལྷག་ལ་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་སྙན་སྒྲོན་ཞུ་གི་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སངས་རྒྱས་ཀྱི་བསྟན་པ་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཡོང་སླད་སྐུ་ངལ་ལྷུར་བཞེས་ཀྱིས་དུས་ནས་དུས་སུ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོགས་བཞིན་ཡོད་པ་ལྟར་ད་ལན་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་ཏེ་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་བཅུ་གཅིག་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་མགོན་པོ་གང་ཉིད་མཆོག་གིས་བལ་ཡུལ་ཀོ་པན་དགོན་པ་དང། རྒྱུད་སྟོད་སྨད་གཉིས་དེ་བཞིན་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་དགོན་པ་སོགས་ནས་ཕེབས་པའི་དགེ་འདུན་པ་དྲུག་ཅུ་དང་བོད་ནས་གསར་དུ་ཕེབས་པའི་དགེ་འདུན་པ་གཉིས་བཅས་ལ་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་དེ་གཙོ་བོ་བསླབ་པ་གསུམ་ཉམས་ལེན་བྱས་པའི་སྒོ་ནས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་དགོས་པའི་བཀའ་སློབ་ཕེབས་འདུག་རྒྱ་གར་བྱང་ཕྱོགས་སི་པི་ཏི་ནས་ཡིན་པའི་དགེ་སློང་བསོད་ནམས་མཁྱེན་རབ་ལགས་ནས། དགུང་ལོ་དགུ་ཙམ་ནས་རབ་ཏུ་བྱུང་ནས་ད་ལྟའི་ཆར་རྒྱུད་སྟོད་གྲྭ་ཚང་དུ་མདོ་སྔགས་གཉིས་ལ་སློབ་གཉེར་གནང་མུས་ཡིན་འདུག། ད་སྐུ་མདུན་རང་ནས་དེ་འདྲའི་དགེ་སློང་སྒྲུབ་པའི་རག་ཡས་འདི་ཧ་ཅང་གི་ད་ག་ལོར། དམིགས་བསལ་གྱི་ད་འདི་ཡི་ཤུགས་སྐལ་བ་བཟང་པོ་རེད་ང་ཚོ་ད། ཨ་ནས་ད་ད་གཙོ་བོ་ད་ད་སུ་སུ་འམ་ན་ཡག་པོ་རྒྱལ་ཡས་ད་ཨ་ནས། ད་ཁས་ལེན་ཐམས་ཅད་ཡག་པོ་བྱས་དགོས་ར་ད་དགེ་སློང་གྲུབ་ས་ནས། ཨ་ནས་ད་སུ་སྡོམ་པ་ག་རེ་ནས་སུ་ངོས་ལ་ད་ཡག་པོ་གཙང་མ་ཡག་པོ་ཞིག་ཉར་ཐུབ་ཡས་ཅིག། ཨ་ནས་མ་འོངས་པ་ལ་འགྲོ་བ་རེ་ཚང་མ་ལ་ཕན་ཐོགས་ཡས་ཅིག་ཡོད་ར། ད་དེ་འདྲས་ཅིག་ཨ་ནས་ང་ཚོ་འབད་བརྩོན་བྱས་དགོས་རེད།

བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་གྱི་ལས་འགན་ཆེན་པོ་ཡོད་པས་གང་ཐུབ་ཀྱིས་རྒྱལ་བའི་བསྟན་པར་ཞབས་འདེགས་སྒྲུབ་རྒྱུ་ཡིན་པ་འགྲེལ་བརྗོད་གནང་གི་འདུག།
ད་སྐུ་མདུན་འདུས་མཇལ་བྱུང་ཡང་དེ་ཐོག་མ་དང་པོ་རང་ཡིན། ཨ་ནི་དེ་རིང་སྐུ་མདུན་དྲུང་ནས་དེ་རིང་བསྙེན་རྫོགས་སྡོམ་པ་ཐོབ་ཡས་དེ་སྐལ་བ་བཟང་པོ་ཡིན་བསམ་གྱི་ཡོད། ཨ་ནི་སྐུ་མདུན་རང་ནས་ད་རིང་ཨ་ནི་བཀའ་སློབ་བཟང་པོ་གཅིག་གནང་ཡང་ག་རེ་གསུངས་སོང་ན། ཨ་ནི་དགེ་སློང་ད་དུས། དུས་སྙིགས་མའི་སྐབས་ལ་དེ་རིང་དགེ་སློང་སྡོམ་པ་ཐོབ་པ་འདི་ད་ཧ་ཅང་གི་སྐལ་བ་བཟང་པོ་རེད་ཨཱ་ནི། སྡོམ་པ་ཐོབ་པ་འདི་ཨཱ་ནི་གར་ས་ད་ཨཱ་ནི་ཆུད་ཟོས་སུ་མ་བཏང་བ་བྱས་ཨཱ་ནི་དེ་འདྲ་ཐུབ་པ་གནང་སོང།
ཡང་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་བློ་གསལ་གླིང་ནས་ཡིན་པའི་དགེ་སློང་དཀོན་མཆོག་རིག་མཆོག་ལགས་ཀྱིས་ཁོང་ལ་དགེ་སློང་གི་སྡོམ་པ་ཐོབ་པར་ཧ་ཅང་གི་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་ཞིང། དགེ་འདུན་པའི་སྡེ་གནས་མིན་ནི་དགེ་ཚུལ་སློང་གི་སྡོམ་པ་ལ་རག་ལས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་དེང་སང་ནང་པ་སངས་རྒྱས་པའི་བསྟན་པ་ལབ་ན་ག་འདྲས་ག་རེ་ལ་རག་ལས་ན་ཨ་ནི་དགེ་འདུན་གྱི་སྡེ་ལ་རག་ཡོད་རེད། དགེ་འདུན་སྡེ་དེ་ག་བ་ལ་རག་ལས་ན་ཨ་ནི་འདུལ་བ་ལ་རག་ཡོད་འདུལ་བ་དེ་ད་ང་རང་ཚོ་ཨ་ནི་དགེ་ཚུལ་སློང་སྡོམ་པ་ལ་རག་ལས་ཡོད་ལ་དེ་འདྲས་ཡིན་པ་སོང་ཙང་ད་ང་ཚོ་དགེ་ཚུལ་སློང་སྡོམ་པ་དེ་དཔེ་ཡོད་བ་དེ་དཔེ་གལ་ཆེན་པོ་རེད་དེ་འདྲས་ཡིན་ཙང་ད་དེ་དཔེ་ཚོར་བ་དཔེ་ཡག་པོ་བྱུང་སོང། ཡང་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ཀྱིས་ཁྲིམས་ཉིས་བརྒྱ་ལྔ་བཅུ་ང་གསུམ་ལྡན་པའི་དགེ་སློང་གི་སྡོམ་པ་ནི་ཚུལ་ཁྲིམས་ནང་ནས་མཆོག་ཏུ་གྱུར་པའི་སྡོམ་པ་ཞིག་ཡིན་པ་དང། དགེ་སློང་གི་སྡོམ་པ་ཞུ་བའི་སྐབས་ཁྱིམ་དུ་གནས་པའི་སྐྱོན་དང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་ཡོན་ཏན་མཐོང་བའི་དགོས་གལ་ཆེ་བའི་སྐོར་འགྲེལ་བརྗོད་གནང་བྱུང། རྒྱ་གར་འཕགས་པའི་ཡུལ་གྱི་པཎྜི་ཏ་བཅུ་བདུན་ཡང་ཕལ་མོ་ཆེ་དེ་ནི་བསྙེན་རྫོགས་དགེ་སློང་གི་རྟེན་ལ་ཡང་དེ་འོག་འདི་འདྲའི་ཆེད་གནང་ཡོད་འདུག་ཟེར་ནས་དེ་ལྟ་བུའི་ཚུལ་ཁྲིམས་ཉིས་བརྒྱ་ལྔ་བཅུ་ང་གསུམ་དང་ལྡན་པའི་དགེ་སློང་གི་སྡོམ་པ་རྣམ་པར་དག་པ་ཅིག་བསྲུངས། དེའི་སྟེང་ལ་ཡང་དེ་ཐོས་བསམ་སྒོམ་སོགས་གང་འདྲས་ཤིག་སྒྲུབ་ཀྱི་ཡིན་ནའང་གཞན་དོན་གྱི་ཆེད་དུ།

གཞན་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལོ་འཆར་ཅན་བོད་ཟླ་དང་པོའི་ནང་དགེ་ཚུལ་དང་དགེ་སློང་གི་སྡོམ་པ་གནང་སྲོལ་ཡོད་པ་དང་དེ་ཡང་བོད་རིགས་ཙམ་མིན་པར་ཐའེ་ཝན་དང་ཀོ་རི་ཡ་སོགས་ཕྱི་རྒྱལ་མི་རིགས་ལ་ཡང་སྡོམ་པ་དེ་ནི་གནང་སྲོལ་ཡོད་པ་དང་འདི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་སྔ་དྲོ་མུ་མཐུད་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་རྒྱལ་མི་རིགས་ཁག་ཅིག་ཚུད་པའི་སེ་ར་བྱེས་དང་སྨད་དེ་བཞིན་དགའ་ལྡན་ཤར་རྩེ་དང་བྱང་རྩེ་སོགས་ཀྱི་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་རྒྱུ་ཡིན་པ་མ་ཟད་འདི་ཚེས་ཉི་ཤུ་རྩ་གསུམ་བར་ཁྱོན་དགེ་འདུན་པ་ཉིས་བརྒྱ་བཞི་བཅུ་ལྷག་ལ་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་གཏན་འཁེལ་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་བོད་ནང་གི་བོད་མི་རྣམས་ལས་ཞུགས་གནང་ཕྱིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་རྒྱ་མིས་ཁ་བྲལ་ཞེས་པར་ངོ་རྒོལ་བྱེད་དགོས་པའི་ཆ་རྐྱེན་བཏོན་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་ཆེད་དམིགས་ཀྱིས་རྒྱ་ནག་ཤར་ཕྱོགས་མཁའ་འགྲུལ་དངོས་ཟོག་སྐྱེལ་འདྲེན་ཚོང་གཉེར་ཁང་དུ། དངོས་ཟོག་སྐྱེལ་འདྲེན་གྱི་ས་མིག་དང་ལྷ་ས་དང་གཞིས་ཀ་རྩེ་སོགས་སུ་རིམས་ནད་སྔོན་འགོག་གི་ལས་མི་དང། ལྷ་ས་དམག་མིའི་སློབ་གྲྭའི་དགེ་རྒན་སོགས་ཀྱི་ལས་ཞུགས་བརྡ་ཐོ་བཏང་ཡོད་པ་ལས། ལས་ཀ་དེ་དག་ལ་སྙན་ཞུ་ཕུལ་མཁན་བོད་མི་ཚོ་ཆ་རྐྱེན་གཙོ་བོ་གོང་ས་མཆོག་དང་ཁ་བྲལ་བར་ངོ་རྒོལ་བྱེད་མཁན་ཡོད་དགོས་སྐོར་ཆ་རྐྱེན་བཏོན་ཡོད་པ་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས་བོད་མི་ཚོ་ལས་ཞུགས་དང་སློབ་གཉེར་སོགས་ལ་རྒྱ་ནག་གཞུང་གིས་གོང་ས་མཆོག་ལ་ངོ་རྒོལ་དགོས་སྐོར་བརྗོད་བཞིན་པ་དེ་མི་རིགས་དབྱེ་འབྱེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་དཔང་རྟགས་ཤིག་ཆགས་ཀྱི་ཡོད་སྐོར་བརྗོད་བྱུང། བྱས་ཙང་དེ་འདྲའི་གི་ཆ་རྐྱེན་འགའ་ནི་ཕྱོགས་གཅིག་ནས་བལྟས་དུས་མི་རིགས་དབྱེ་འབྱེད་ཀྱི་མངོན་སུམ་དོད་པོ་ཆགས་བསྡད་ཡོད་རེད་ལ་ད་ག་ནང་བཞིན་གི་ད་ཨ་ནི་གཅིག་མངོན་སུམ་དུ་ཞུས་དུས་ད་བོད་མི་ཅིག་ཡིན་པ་ན་གཅིག་རྒྱལ་བ་རིན་པོ་ཆེ་ལ་དད་པ་མེད་མཁན་གཅིག་ཡོད་མ་རེད་དེ་འདྲའི་གི་ཆ་ནས་བལྟས་ན་ཆོས་དད་རང་དབང་གང་ནས་ཡིན་ན་ཡང་ཨ་ཅིག་མངོན་སུམ་དོད་པོའི་སྒང་ནས་རྡོག་རོལ་བཏང་གི་ཡོད་པ་དང་བོད་མིའི་མངོན་འདོད་དང་རྩ་བ་ཉིད་ནས་མ་མཚུངས་པ་བྱས་ནས་ད་གང་ད་དེ་འདྲའི་གི་ཆ་རྐྱེན་མང་པོ་ཞིག་བཏོན་ཡོང་གི་ཡོད་རེད་བྱས་ཙང། རྒྱ་ནག་གཞུང་འབྲེལ་གྱི་བརྡ་ཐོའི་ནང་རྒྱ་ནག་ཤར་ཕྱོགས་མཁའ་འགྲུལ་དངོས་ཟོག་སྐྱེལ་འདྲེན་གྱི་ལས་ཞུགས་བརྡ་ཐོ་དེ་དག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སློབ་ཆེན་མཐར་ཕྱིན་ཏེ་དེ་སྔ་ལས་མེད་དུ་ལྷག་ཡོད་པའི་བོད་རང་སྐྱོང་ལྗོངས་དང་ཡུ་གུར་རང་སྐྱོང་ལྗོངས་དེ་བཞིན་མཚོ་སྔོན་དང་ཟི་ཁྲོན་ཡུན་ནན་ཀན་སུའུ་སོགས་ཀྱི་བོད་མི་ཚོ་ཆེད་དམིགས་ཡིན་སྐོར་བརྗོད་ཡོད་པ་དང། དེ་མིན་ལས་གནས་གཞན་དག་ལ་བོད་རང་སྐྱོང་ལྗོངས་ནང་ཁུལ་གྱི་ཁྱིམ་ཐོ་བོད་ནང་ཡིན་པ་དགོས་སྐོར་བརྗོད་ཡོད་པ་དང། ལས་གནས་དེ་དག་ལ་ལས་ཞུགས་བྱེད་པར་ཆ་རྐྱེན་གཙོ་བོ་ཏང་ལ་ལྷག་བསམ་རྣམ་དག་ཡིན་པ་དང་ཆབ་སྲིད་ཀྱི་རྒྱབ་ལྗོངས་གཙང་མ་དང། གོང་ས་མཆོག་དང་ཁ་བྲལ་བ་ངོ་རྒོལ་དང་འབྲེལ་འདྲིས་མེད་མཁན་ཞིག་ཡིན་དགོས་བཀོད་འདུག་སྤྱིར་རྒྱ་ནག་གཞུང་གིས་དེ་སྔ་ནས་བོད་མི་ཚོ་རྒྱ་ནག་གཞུང་འབྲེལ་གྱི་ལས་གནས་ཁག་ཏུ་ལས་ཞུགས་བྱེད་པར་ཆ་རྐྱེན་གཙོ་གྲས་གོང་ས་མཆོག་ལ་ངོ་རྒོལ་དགོས་པ་དེ་དམིགས་འདོན་བྱེད་བཞིན་ཡོད་པ་རེད་ལ། ཐེངས་འདིའི་ལས་ཀའི་ས་མིག་ཁྲོད་ལྷ་ས་ནས་མི་གྲངས་བདུན་དང་གཞིས་ཀ་རྩེ་ནས་མི་གྲངས་བཅུ་དྲུག་བཅས་བསྡུ་གི་ཡོད་པ་དང་ལས་ཞུགས་ཀྱི་ཆ་རྐྱེན་ཚང་མར་དམར་ཤོག་ཚོགས་པར་བློ་དཀར་བ་དང་མེས་རྒྱལ་གཅིག་གྱུར་ལ་འབད་བརྩོན་དགོས་མཁན་སོགས་བརྗོད་ཡོད་པ་དང། ཡང་ཉི་འོད་ལགས་ཀྱིས་མུ་མཐུད་རྒྱ་ནག་གཞུང་གིས་བོད་མི་ཞིག་ཡིན་པ་ལས། འཚོ་བ་དང་འབྲེལ་ནས་བོད་མི་ཚོ་ཕྱོགས་གང་ཐད་ནས་ཆ་རྐྱེན་མང་དག་ཅིག་བཏོན་ནས་སུན་གཙེར་དང་དབྱེ་འབྱེད་ཤུགས་ཆེ་བྱེད་བཞིན་ཡོད་པ་བརྗོད་བྱུང། གང་ཅིའི་ཐད་ནས་གཅིག་བོད་ནང་ལོགས་བོད་མི་རིགས་ཚོ་གི་ག་ཚད་ཅིག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཐེབས་ཀྱི་ཡོད་པ་དང་ག་ཚད་ཅིག་ཉིན་རེའི་འཚོ་བའི་སྒང་ལ་དཀའ་ཁག་མང་པོ་ཅིག་འགོག་རྐྱེན་དང་དཀའ་ཁག་མང་པོ་ཅིག་རྒྱ་ནག་གཞུང་གིས་སྤྲད་ཀྱི་ཡོད་པ་དེ་དག་རང་ནས་དཔེ་མཚོན་གསལ་པོ་ཞེ་དྲག་ཅིག་ཐོན་ཐུབ་ཀྱི་ཡོད་རེད།
རྒྱ་ནག་གཞུང་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་མི་ཚོ་ཁ་བྲལ་བ་ཡིན་ཁོག་བརྗོད་ནས་བོད་ནང་གི་བོད་མི་ཚོ་རྣམ་པ་འདྲ་མིན་ངང་ནས་ཁ་བྲལ་འཐབ་རྩོད་ཀྱི་དྲིལ་བསྒྲགས་དང་སློབ་གསོ་སྤྲོད་བཞིན་ཡོད་པ་རེད་ལ། སྔ་ལོའི་ཕྱི་ཟླ་དྲུག་པའི་ནང་རྒྱ་ནག་གཞུང་གིས་ནག་ཆུ་ཤན་རྩ་རྫོང་དང་སོག་རྫོང་གི་དགོན་པ་ཁག་ཏུ་དྲག་ཤ་དང་ཞིབ་བཤེར་དང་ཁ་བྲལ་བ་ངོ་རྒོལ་དགོས་པའི་ས་ཡིག་བརྒྱབ་བཅུག་པ་སོགས་བྱས་ཡོད་པ་རེད་ལ། དེ་བཞིན་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང་གོ་འཇོ་རྫོང་བོད་སྨན་ཁང་གཉིས་ཀྱི་ལས་ཞུགས་བརྡ་ཐོ་བཏང་བའི་ནང ྋགོང་ས་མཆོག་ལ་སྐྱོན་བརྗོད་དང་མེས་རྒྱལ་གཅིག་གྱུར་ལ་སྲུང་སྐྱོང་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད་ལ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང་ནག་ཆུ་ཨ་མདོ་རྫོང་རྩ་རིང་གྲོང་ཚོ་ནས་ཡིན་པ། ལོ་ན་ཉི་ཤུ་ཙམ་ཡིན་པའི་བོད་རིགས་བུ་མོ་གཡུ་སྒྲོན་ལགས་ནས ྋགོང་ས་མཆོག་གི་སྐུ་པར་ཉར་ཡོད་པའི་ཉེས་འཛུགས་འོག་འཛིན་བཟུང་བཙན་ཁྲིད་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། IRFBA ཞེས་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ངམ་ཡིད་ཆེས་ཀྱི་མཐུན་ཚོགས་ཀྱི་ཚོགས་གཙོ་མཆོག་ནས་བོད་བརྒྱུད་ནང་བསྟན་དང་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་མཆོག་སྒོ་ཤེས་རབ་རྒྱ་མཚོ་ལགས་ཐེ་བའི་བོད་ཀྱི་ཆོས་ཕྱོགས་ཀྱི་བཙོན་པ་རྣམས་དང་དེ་བཞིན་བོད་པའི་སློབ་ཕྲུག་རྣམས་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་བོད་ཀྱི་ཆོས་དང་རིག་གཞུང་བཅས་ནས་ཁ་བྲལ་བཏང་བའི་གནད་དོན་ཁག་གི་ཐོག་ཐུགས་འཚབ་ཆེན་པོ་ཡོད་པའི་བསྒྲགས་གཏམ་ཞིག་སྤེལ་གནང་འདུག་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ངམ་ཡིད་ཆེས་ཀྱི་མཐུན་ཚོགས་སམ། International Religious Freedom or Belief Alliance། ཞེས་པའི་ཚོགས་གཙོ་མཆོག་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགུང་གྲངས་དྲུག་ལ་ཕེབས་པའི་དགེ་འདུན་ཆོས་ཀྱི་ཉི་མ་མཆོག་ཀུན་གཟིགས་པཎ་ཆེན་སྐུ་འཕྲེང་གོང་མའི་ཡང་སྲིད་དུ་ངོས་འཛིན་ཞུས་པའི་རྗེས་སུ། རྒྱ་ནག་གཞུང་གིས་ཆུང་སྲིད་རིན་པོ་ཆེ་མཆོག་བཙན་ཁྲིད་ཞུས་པ་དང་ཁོང་གི་ཚབ་ལ་ཁྱེའུ་གཞན་ཞིག་བསྐོ་བཞག་བྱས་ནས་ཁོང་ལ་རྒྱ་ནག་དམར་ཤོག་ཚོགས་པར་ཤ་ཞེན་བྱེད་དགོས་པ་བཟོས་ཡོད། དེས་ན་རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་ཚོས་དགེ་འདུན་ཆོས་ཀྱི་ཉི་མ་མཆོག་ལ་སྐུ་ཚེ་ཧྲིལ་པོའི་རིང་རང་ཉིད་ཀྱི་ཆོས་ལུགས་རང་དབང་སྒོ་ནས་ཉམས་སུ་ལེན་རྒྱུའི་གོ་སྐབས་བཙན་འཕྲོག་ཞུས་པར་ཐུགས་འཚབ་ཆེན་པོ་ཡོད་ལ། དགེ་འདུན་ཆོས་ཀྱི་ཉི་མ་མཆོག་གང་དུ་ཡོད་མེད་གནས་ཚུལ་ཁ་གསལ་མེད་པ་མ་ཟད་ཁོང་མཇལ་འཕྲད་ཞུ་རྒྱུའི་གོ་སྐབས་ཀྱང་མེད་པར་ཐུགས་འཚབ་ཆེན་པོ་ཡོད་དེ་དག་ལ་གཞིགས་ན་ཁོང་ལ་འགྲུལ་བཞུད་ཀྱི་རང་དབང་དང་གནས་ཚུལ་གསན་གཟིགས་གནང་རྒྱུའི་གོ་སྐབས་འདས་པའི་ལོ་བཅུ་ཕྲག་གསུམ་ལྷག་རིང་མེད་པ་ནི་པ་དེ་ནི་གསལ་པོ་ཡིན་པ་དང་དེ་ནི་ཐུགས་འཚབ་ཧ་ཅང་ཆེན་པོ་ཞིག་སྐྱེས་གཞི་ཡིན་སྐོར་བཀོད་གནང་འདུག་ཡང་ཁོང་གིས་དགེ་འདུན་ཆོས་ཀྱི་ཉི་མ་མཆོག་ནི་རྒྱ་ནག་དམར་པོའི་གཞུང་གི་དཔོན་རིགས་ཚོས་ཆོས་ཕྱོགས་དང་རིག་གཞུང་སྐད་ཡིག་གོམས་སྲོལ་སོགས་ཀྱི་ཐོག་ནས་དྲག་གནོན་བཙོན་འཇུག་ཞུས་པའི་མི་སྣ་མང་པོ་ཡོད་པའི་ཁོངས་ནས་གཅིག་ཡིན་པ་དང་དེའི་ཁོངས་སུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་ཚགས་ཞུས་པ་ཙམ་གྱིས་འཛིན་བཟུང་བཀག་ཉར་དང་བཙོན་འཇུག་བྱས་པའི་བོད་པའི་དགེ་འདུན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱང་ཡིན་པ་དང་ཁོང་ནི་བོད་པའི་དགེ་འདུན་པ་ཙམ་ཞིག་མ་ཡིན་པར་རྩོམ་པ་པོ་དང་སློབ་སྟོན་པ་བོད་མི་མཁས་དབང་ཞིག་ཡིན་པས་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་བདག་བཟུང་ཞུས་པའི་ཉེས་མིང་འོག་ད་ལྟ་ལོ་བཅུའི་རིང་བཙོན་འཇུག་ཁྲིམས་ཆད་མྱོང་བཞིན་ཡོད་སྐོར་ཡང་གོང་ཞུས་བསྒྲགས་གཏམ་ནང་བཀོད་གནང་འདུག་ལ། ཡང་ད་ཆ་རྒྱ་ནག་དམར་པོའི་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་བོད་མི་རིགས་ཀྱི་ངོ་བོ་བཅས་པ་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་འཛིན་བཞིན་པ་ཁག་ལ་ཐུགས་འཚབ་ཆེན་པོ་ཡོད་སྐོར་ཡང་གོང་ཞུས་བསྒྲགས་གཏམ་དེའི་ནང་བཀོད་གནང་འདུག། ཡང། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་སྦེལ་ཇམ་གྱི་རྒྱལ་ས Brussels གྱི་དབུས་སུ་ཆགས་པའི Thon གསོལ་མགྲོན་ཁང་ནང་འདི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་ཉིན་གྲངས་གསུམ་རིང་འཚོགས་འཆར་འདུག་ཉིན་དང་པོ་གཉིས་ཀྱི་མཛད་རིམ་ཁག་རགས་བསྡུས་ཤིག་ཞུས་པ་ཡིན་ན། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་རྒྱབ་ཕྱག་ཚོད་གཉིས་པ་ནས་དྲུག་པ་བར་ཚོགས་བཅར་བ་རྣམས་མགྲོན་ཁང་དེར་ཐོ་འགོད་གནང་དགོས་པ་དང། དེ་ནས་དགོང་དྲོའི་ཕྱག་ཚོད་བདུན་པ་བར་དབུས་བོད་མིའི་སྒྲིག་འཛུགས་ཀྱིས་ཚོགས་བཅར་བ་རྣམས་ལ་དགའ་བསུ་ཞུ་ཕྱིར Oslo ཞེས་པའི་ཚོགས་ཁང་ནང་དགོང་དྲོའི་གསོལ་སྟོན་ཞིག་བཤམས་པའི་རྗེས་སུ་སྦེལ་ཇམ་བོད་རིགས་སྤྱི་མཐུན་ཚོགས་པས་བོད་ཀྱི་རིག་གཞུང་འཁྲབ་སྟོན་གཟིགས་འབུལ་ཞུ་འཆར་འདུག་དེ་ནས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་སྟེ་རེས་གཟའ་སྤེན་པའི་ཉིན་ཚོགས་འདུ་ཉིན་དང་པོའི་མཛད་སྒོ་དངོས་གཞི་དེ་བཞིན་སྔ་དྲོའི་ཕྱག་ཚོད་དགུ་པའི་ཐོག་སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་དབུ་འཛུགས་གནང་སྟེ་སྐྱབས་གནས་ཀྱི་དགེ་འདུན་པ་རྣམས་ཀྱིས་ཤིས་བརྗོད་ཀྱི་ཞལ་འདོན་གནང་རྒྱུ་དང་དེའི་རྗེས་སུ་ཡུ་རོབ་མཐུན་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Mikulas Peksa མཆོག་གིས་ཚོགས་བཅར་བ་རྣམས་ལ་དགའ་བསུའི་གསུང་བཤད་གནང་རྒྱུ། དེ་གྲུབ་པའི་རྗེས་སུ་སྔ་དྲོའི་ཕྱག་ཚོད་དགུ་དང་སྐར་མ་ཉི་ཤུའི་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཚོགས་ཆེན་འདིའི་ཐོག་བསྩལ་བའི་བཀའ་སློབ་མཇལ་རྒྱུ་ཕྱག་ཚོད་དགུ་དང་སྐར་མ་ཉི་ཤུ་རྩ་ལྔར་ཡུ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་གཙོ་ཟུར་པ Dr. Hans Gert Pöttering མཆོག་གིས་བཀའ་སློབ་གསུང་བཤད་གནང་རྒྱུ། སྔ་དྲོའི་ཕྱག་ཚོད་དགུ་དང་སྐར་མ་བཞི་བཅུར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཀའ་སློབ་གསུང་བཤད་གནང་རྒྱུ་དེ་ནས་ཕྱག་ཚོད་དགུ་དང་སྐར་མ་ལྔ་བཅུ་ང་ལྔའི་ཐོག་སྦེལ་ཇམ་ལ་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡུ་རོབ་མཐུན་ཚོགས་ཀྱི་སྲིད་བྱུས་ཐད་ཀྱི་འགན་འཛིན Vincent Metten ལགས་ཀྱིས་ཐུགས་རྗེ་ཆེ་ཞུའི་གསུང་བཤད་གནང་འཆར་འདུག། སྔ་དྲོའི་ཕྱག་ཚོད་བཅུ་པའི་ཐོག་གསོལ་ཇའི་བར་གསེང་གནང་རྒྱུ་དང་དེ་ནས་ཕྱག་ཚོད་བཅུ་དང་ཕྱེད་ཀ་ནས་ལྷན་འཛོམས་དབུ་འཛུགས་གནང་སྟེ་ད་ལྟའི་བོད་ནང་གི་གནས་སྟངས་སྐོར་ངོ་སྤྲོད་སོགས་གནང་འཆར་ཡོད་པ་དང་སྐབས་དེའི་ཚོགས་འདུ་དེ་བཞིན་བོད་རང་བཙན་ལས་འགུལ་གྱི John Jones ལགས་ཀྱིས་གཙོ་སྐྱོང་གནང་རྒྱུ་དང་ཐོག་མར་དྭང་བླངས་བོད་དོན་ཞུ་གཏུག་གི་འགན་འཛིན་འབྲུག་བསྟན་སྐྱིད་ལགས་ཀྱིས་བོད་ནང་གི་ད་ལྟའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་དང་དབུས་བོད་མིའི་ཞིབ་འཇུག་བསྟི་གནས་ཁང་གི་ཉམས་ཞིབ་པ་བསྟན་འཛིན་དགྲ་ལྷ་ལགས་ཀྱིས་རྒྱ་ནག་གཞུང་ནས་བོད་ནང་གསང་ཞིབ་ཉུལ་ལྟ་དང་བདེ་སྲུང་སྐོར་དང། ཡང་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་བོད་ནང་གི་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་གི་སྐོར་དང་དེ་བཞིན Scottish Centre for Himalaya Studies ཞེས་པའི་ཞིབ་འཇུག་བསྟི་གནས་ཁང་གི་འགན་འཛིན Doctor Martin Mills ལགས་ཀྱིས་བོད་ནང་གི་སྣོད་བཅུད་ལ་འགྱུར་བ་འགྲོ་བཞིན་པ་དང་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་བཏང་བའི་སྐོར་གསུང་བཤད་གནང་འཆར་འདུག། ཉིན་གུང་ཕྱག་ཚོད་བཅུ་གཉིས་ཐོག་བཀའ་སློབ་གསུང་བཤད་ཀྱི་ལས་རིམ་ཐེངས་གཉིས་པ་འདི་དབུ་འཛུགས་གནང་རྒྱུ་དང་དེ་བཞིན་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ Doctor Martin Bursik ལགས་ཀྱིས་གཙོ་སྐྱོང་གནང་རྒྱུ་དང་ཐོག་མར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་དང་དེ་ནས་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་ཨཱར་ཀེ་ཁིར་མེ་ལགས་སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས།

ཉིན་རྒྱབ་ཕྱག་ཚོད་དང་པོ་ནས་གཉིས་པ་བར་ཉིན་གུང་གསོལ་ཚིགས་ཀྱི་བར་གསེང་གཏོང་གནང་འཆར་འདུག་ཡང་ཉིན་རྒྱབ་ཕྱག་ཚོད་གཉིས་པའི་ཐོག་རྒྱ་ནག་དམར་ཤོག་ཚོགས་པར་ཁ་གཏད་གདོང་ལེན་གནང་རྒྱུར་གོ་ལའི་ནང་ལས་འགུལ་སྤེལ་ཕྱོགས་སོགས་ཀྱི་སྐོར་བཀའ་སློབ་གསུང་བཤད་ཀྱི་ལས་རིམ་དབུ་འཛུགས་གནང་རྒྱུ་དང། ལས་རིམ་དེ་བཞིན Tibet Action Institute འམ་བོད་ཀྱི་ལས་དོན་བསྟི་གནས་ཁང་གི་འགན་འཛིན་བཀྲས་མཐོང་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་གཙོ་སྐྱོང་གནང་རྒྱུ་དང། འདིའི་ཐོག་འཛམ་གླིང་ཡུ་གུར་གྲོས་ཚོགས་ཀྱི་ཚོགས་གཙོ། Dolkun Isa ལགས་དང་ལྷོ་སོག་གི་འགྲོ་བ་མིའི་ཐོབ་ཐང་བསྟི་གནས་ཁང་གི་འགན་འཛིན Enghebatu Togochog ཧོང་ཀོང་ལྟ་ཞིབ་ཚོགས་པའི་སློབ་སྟོན་པ Joey Siu ལགས་བཅས་ཀྱིས་རིམ་བཞིན་བཀའ་སློབ་གསུང་བཤད་གནང་འཆར་འདུག་དེ་ནས་ཕྱག་ཚོད་གསུམ་པའི་ཐོག་གསོལ་ཇའི་བར་གསེང་གནང་རྒྱུ་དང་ཕྱག་ཚོད་གསུམ་དང་ཕྱེད་ཀའི་ཐོག་དམིགས་བསལ་གྱི་གསུང་བཤད་ལས་རིམ་ཞིག་དབུ་འཛུགས་གནང་རྒྱུ་དང། སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་བཀའ་འདྲི་དགོངས་སྐོར་ཞུ་རྒྱུ་སོགས་གོ་སྒྲིག་ཞུ་འཆར་དང་དེའི་རྗེས་སུ་ཡང་ལས་རིམ་མང་པོ་ཞིག་གོ་སྒྲིག་ཞུ་འཆར་འདུག། ཡང་ཡུ་རོབ་ཁུལ་གྱི་ཨོསི་ཁྲི་རི་ཡའི་རྒྱལ་ཁབ་ཀྱི་གྲོས་ཚོགས་འཐུས་མི་རྣམས་ལ་དང་བླངས་བོད་དོན་ཞུ་གཏུག་པ་རྣམས་ཀྱིས་ཞུ་གཏུག་གནང་སྟབས་ཡུལ་དེའི་ཕྱོགས་འགལ་ཚོགས་པའི་གྲོས་ཚོགས་འཐུས་མི་ཡཱ་ནིག་ཤེ་ཏི་མཆོག་དབུས་པའི་འཐུས་མི་འགའ་ཤས་ཀྱིས་ཡུལ་དེའི་ཕྱི་སྲིད་བློན་ཆེན Alexander Schallenberg མཆོག་གིས་བོད་ནང་གི་བོད་ཕྲུག་རྣམས་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་གཏོང་བཞིན་པའི་སྐོར་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་ཞུ་གཏུག་གནང་བར་ད་རེས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་ལན་འདེབས་གནང་རྒྱུའི་དུས་བཀག་ཚེས་གྲངས་འཁེལ་གྱི་ཡོད་འདུག་ཁོང་རྣམས་ཀྱི་དྲི་བ་ཁག་བཅུ་བཞི་ཕུལ་བའི་ནང་ནས་གལ་ཆེ་ཁག་ཅིག་གཤམ་གསལ། དང་པོ་ཕྱི་སྲིད་ལས་ཁུངས་ནས་རྒྱ་མིའི་གཏན་འཇགས་སློབ་གྲྭ་དེ་དག་ནང་བོད་པའི་སློབ་ཕྲུག་རྣམས་བཙན་ཤེད་ཀྱིས་བཏང་དང་གཏོང་བཞིན་པའི་སྐོར་མཁྱེན་རྟོགས་ཡོད་མེད་དང་མཁྱེན་རྟོགས་ཡོད་ཚེ་དེ་དག་ག་དུས་ནས་འགོ་བཙུགས་ཡོད་སྐོར་དང་དྲི་བ་གཉིས་པ་བོད་ནང་གི་སློབ་ཕྲུག་རྣམས་རྒྱ་མིའི་གཏན་འཇགས་སློབ་གྲྭ་དེ་དག་ནང་བཙན་ཤེད་ཀྱིས་བཏང་དང་གཏོང་བཞིན་པའི་གནས་ཚུལ་ཐོན་པ་དེ་དག་ཐོག་དབུས་གཞུང་ངམ་ཡང་ན་རྒྱ་ནག་ནང་ཡོད་པའི་ཡུལ་དེའི་གཞུང་ཚབ་ཀྱིས་ས་གནས་རང་ལ་ཕེབས་ནས་ཞིབ་འཇུག་གནང་ཡོད་མིན། ཞིབ་འཇུག་གནང་ཡོད་ཚེ་སློབ་གྲྭ་དེ་དག་གིས་རྒྱལ་སྤྱིའི་ཁྲིམས་གཞི་གཞིར་བཟུང་བོད་མིའི་རང་ཐག་རང་གཅོད་ཀྱི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་གི་ཡོད་མིན་དང་ཡང་ནང་གསེས་དྲི་བ། རྒྱལ་སྤྱིའི་བྱིས་པའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་གི་ཡོད་མིན་སོགས་དྲི་བ་ཁག་ཅིག་ཀྱང་བཀོད་གནང་འདུག་ད་དུང་ཨོས་ཏྲེ་ལི་ཡའི་དབུས་གཞུང་གིས་གོང་ཞུས་ཀྱི་གནད་དོན་དེ་དག་སྐོར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་ཐུགས་འཚབ་ཡོད་པའི་སྙན་སེང་ཞུས་ཡོད་མེད། དྲི་བ་མཐའ་མ་དེ་ནི་ཨོས་ཏྲེ་ལི་ཡའི་དབུས་གཞུང་གིས་རྒྱ་ནག་གཞུང་ནས་བོད་དང་ཤར་ཏུར་ཀི་སི་ཐན་ལྷོ་སོག་གཙོས་པའི་རྒྱ་ནག་རྒྱལ་ཡོངས་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་སྤྱི་དང་ལྷག་དོན་དུ་གཏན་འཇགས་སློབ་གྲྭ་ཁག་ནང་བོད་ཕྲུག་བཙན་པོ་དབང་ཡོད་བྱས་ནས་གཏོང་དུ་བཅུག་སྟེ་བོད་ཀྱི་ཆོས་དང་རིག་གཞུང་བོད་མི་རིགས་བཅས་པ་རྩ་མེད་བཟོ་ཐབས་བྱེད་བཞིན་པ་དེ་དག་སེལ་ཐབས་སྐོར་དབུས་གཞུང་ནས་འཆར་གཞི་ཇི་ཡོད་སོགས་ཀྱི་དྲི་བ་ཁྱོན་བསྡོམས་བཅུ་བཞི་བཀོད་གནང་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་གཞིས་ཆགས་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་ཆེད་ཀོ་ལི་གྷལ་གཞིས་ཟུར་རྣམ་པས་དཔལ་འབྱོར་འདུ་འགོད་གནང་བ་སྤྱི་དང་ལྷག་པར་དུ་ནིའུ་ཡོག་དང་ནིའུ་ཇར་སི་ཀོ་ལི་གྷལ་གཞིས་ཟུར་པ་རྣམ་པས་གཞིས་ཆགས་ཀྱི་བོད་མི་སྤྱི་སྒེར་གཉིས་ལ་དགོས་མཁོའི་རོགས་སྐྱོར་གང་ཐུབ་གནང་བཞིན་འདུག་འདིའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།
ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ནས་ཉིན་བཞིའི་རིང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་བྱེད་སྒོ་འདྲ་མིན་སྤེལ་ཞུས་པ་རེད་ལ། དེའི་ཆེད་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ནང་བཞུགས་པའི་ཀོ་ལི་གྷལ་གཞིས་ཟུར་རྣམ་པས་དཔལ་འབྱོར་འདུ་འགོད་ཤུགས་ཆེ་གནང་ཡོད་པ་ལྟར། འདི་ཚེས་བཅུ་བདུན་ཉིན་གཞིས་ཆགས་དེ་དབུ་བརྙེས་པའི་མཛད་སྒོའི་ཐོག་ཀོ་ལི་གྷལ་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ལགས་ཀྱིས་གསུང་བཤད་གནང་བའི་ནང་དུ། ཀོ་ལི་གྷལ་གཞིས་ཟུར་རྣམ་པས་གཞིས་ཆགས་ཐོག་ཐུགས་ཁུར་བྱེད་ཕྱོགས་དེ་ནི་གཞན་དང་མི་འདྲ་བ་ཞིག་ཡོད་པ་མ་ཟད། ད་ལན་དོན་ལྡན་གླིང་ལྔ་བཅུའི་རྗེས་དྲན་ཆེད་ཕྱི་རྒྱལ་ཡུལ་ཁག་ནང་བཞུགས་པའི། གཞིས་ཟུར་རྣམ་པའི་དཔལ་འབྱོར་འདུ་འགོད་ཀྱི་དངུལ་གྱི་གྲངས་འབོར་དེ་ནི། ཧིན་སྒོར་འབུམ་བརྒྱ་དང་སུམ་ཅུ་སོ་གཉིས་ཙམ་བྱུང་ཡོད་སྐོར་གསུངས་གནང་སོང། ཨ་ནེ་ང་ཚོ་ཁ་ཆེན་ཐོག་མ་ནས་ང་ཚོ་དེ་ལྔ་བཅུ་རྗེས་དྲན་གོ་སྒྲིག་ཚོགས་ཆུང་གིས། ཨ་ནེ་ད་ལྟ་ཕ་གིའི་ད་ཕྱི་རྒྱལ་ཁག་ལ་ཡོད་པའི་གཞིས་ཟུར་སོགས་ལ་ང་ཚོས་ཁས་ལེན་ག་རེ་ཞུས་ཡོད་རེད་ཞུས་པ་ཡིན་ན། ད་ལྟའི་ས་གནས་ནང་ལོགས་ལ་ཡ་ད་ང་ཚོ་གྲ་སྒྲིག་བྱེད་དགོས་ཡ་དང་ལས་དོན་ག་རེ་བྱེད་དགོས་ཀྱི་ཡོད་ན་འདིའི་འགན་དེ་ཆ་ཚང་ང་ཚོ་ས་གནས་དེ་ང་ཚོའི་ལས་འགན་ཡིན། རེད་བ། ཨ་ནི་དཔལ་འབྱོར་རྒྱབ་རྟེན་འདི་རྣམ་པ་ཚོས་བྱེད་རོགས་བྱེད་ཟེར་བྱས་ཞུས་པ་བྱས་ཙང་བྱས་ནས་ད་ད་ལྟའི་ད་རིང་བར་དུ་ཕལ་ཆེར་ད་ད་ལྟ་འབུམ། བརྒྱ་དང་སུམ་ཅུ་སོ་སུམ་ཅུ་སོ་གཉིས་ཟེར་བ་ཅིག་ད་ལྟ་དངུལ་རྐྱང་འདུག་ཟེར་བྱས་ད་ལྔ་བཅུ་རྗེས་དྲན་གྱི་ཐོག་ལ་ཡ་དཔལ་འབྱོར་རྒྱབ་རྟེན་འདུག་ཅེས་མཁོ་སྒྲུབ་མཁོ་སྒྲུབ་གནང་ཐུབ་པ་འདུག་བྱུང་སོང།
དེ་བཞིན་ཡང་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་ཀོ་ལེ་གྷལ་གཞིས་ཟུར་རྣམ་པས་གཞིས་ཆགས་ཀྱི་བོད་མིའི་བདེ་རྩར་སྨན་པའི་ལས་དོན་འདྲ་མིན་སྒྲུབ་བཞིན་པ་དེ་ནི་གཞན་བརྟེན་མ་དགོས་པར་རང་ཁ་རང་གསོའི་ཁ་ཕྱོགས་ཞིག་ཏུ་འགྲོ་བཞིན་པ་དེར་ལེགས་སོའི་བསྔགས་བརྗོད་གནང་སོང། འདི་ད་རིང་གི་འདི་ལོ་ལྔ་བཅུ་སྲུང་བརྩི་ཞུ་ཡ་དེ་གཅིག་པུ་མ་རེད། ད་ལྟ་ང་ཕར་ཚུར་ཏོག་ཙམ་སྐོར་ར་རྒྱག་གར་འགྲོ་དུས་ཚང་མར་གྲོང་སྡེ་སོ་སོ་སོའི་ནང་ལོགས་ལ་ལམ་ཁ་རྒྱག་ཡ་ཡིན་ནའི་འདྲ་ཟམ་པ་རྒྱག་ཡ་ཡིན་ནའི་འདྲ་འདུག་སྤྱི་ཁང་རྒྱག་ཡ་ཡིན་ནའི་འདྲ་འདུག་གཞིས་ཟུར་ཚོས་ཀྱི་དངོས་གནས་དྲང་གནས་ཧུར་ཐག་ཧུར་ཐག་གནང་བཞག། ད་དེ་ང་ཚོ་མ་འོངས་པར་རང་ཁ་རང་གསོ་ཆགས་ཐུབ་ཡག་གི་ཁ་ཕྱོགས་འདྲ་བོ་དེ་འདི་རེད། བོད་པས་ཀྱི་བོད་པས་ཀྱི་བོད་པ་ལ་རོགས་པ་བྱེད་ཐུབ་པ་ཡིན་ན། ཕྱིའི་མི་ལ་ལག་པ་རྐྱང་མ་དགོས་པ་བྱས་བྱས་བོད་པས་ཀྱི་བོད་པ་ལ་རོགས་པ་བྱེད་ཐུབ་པ་ཡིན་ན་ད་དངོས་གནས་ང་ཚོ་རང་ཁ་རང་གསོ་དེ་ཆགས་ཀྱི་ཡོད་རེད། ཡང་ནིའུ་ཡོག་ནེའུ་ཇར་སི་ཁུལ་དུ་བཞུགས་པའི་ཀོ་ལེ་གྷལ་དོན་ལྡན་གླིང་གཞིས་ཟུར་རྣམ་པས་ཀོ་ལེ་གྷལ་གཞིས་ཆགས་ཀྱི་བོད་མིའི་བདེ་རྩར་སྨན་པའི། ལས་དོན་བརྩམ་རྒྱུ་དེ་ནི་ཕྱི་ལོ་ཉིས་སྟོང་བདུན་ལོ་ཙམ་ཞིག་ནས་དབུ་འཛུགས་གནང་ཡོད་པ་དང། སྐབས་དེ་དུས་ཐོག་མར་གཞིས་ཆགས་ཀྱི་ནང་འཐུང་ཆུའི་དཀའ་ངལ་སེལ་ཐབས་ཀྱི་ཐོག་གཞིས་གྲོང་ཁག་ཉི་ཤུ་རྩ་གཉིས་ཡོད་པ་རྣམས་ལ་གྲོང་སྡེ་སོ་སོར་ཧིན་སྒོར་སྟོང་ཕྲག་ལྔ་བཅུ་རེ་རོགས་སྐྱོར་གནང་འགོ་ཚུགས་པ་ནས་བཟུང་གཞིས་ཆགས་ཀྱི་ནང་སྤྱི་སྒེར་སྡེ་ཁག་ཕལ་ཆེ་བར་རོགས་སྐྱོར་གནང་ཡོད་སྐོར་ནེའུ་ཡོག་ནེའུ་ཇར་སི་ཀོ་ལེ་གྷལ་གཞིས་ཟུར་ཚོགས་པའི་སྐབས་གསུམ་པའི་རྒྱུན་ལས་ཀྱི་རྩིས་པ་རྣམ་རྒྱལ་སྒྲོལ་མ་ལགས་ཀྱིས་གསུངས་གནང་བྱུང། ཕ་གི་ད་ཕ་གི་ལ་ཕུད་བོལ་ཐང་དེ་བྱོ་ར་ལ་འོང་དེ་ལ་ཤུགས་ཆེན་པོ་སྤེལ་གནང་ཡོད་རེད་འོང་དེ་བྱོ་ར་ཨ་ནི་སློབ་གྲྭ་ལ་ཤུགས་ཆེན་པོ་གནང་ཡོད་རེད་ཨ་ལྷ་མོ་ཚོགས་པ་ལ་གནང་ཡོད་རེད་ཨ་ནི་འདི་ལ་དུར་ཁྲོད་ལ་བྱོ་ར་ཨ་ནི་དྲག་ཟུར་གྱི་ཚོགས་ཁང་ཁོ་རང་ཚོ་ལས་ཁུངས།

བོད་མིའི་ཁྱིམ་ཚང་ཉི་ཤུ་རྩ་བཞི་ལ་ཁང་པ་ཉམས་གསོ་གནང་ཡོད་སྐོར།
ནིའུ་ཡོག་ནེའུ་ཇར་སི་ཀོ་ལེ་གྷལ་གཞིས་ཟུར་ཚོགས་པའི་སྐབས་གསུམ་པའི་མི་མང་འབྲེལ་མཐུད་པ། བསྟན་འཛིན་བློ་བཟང་ལགས་ཀྱིས་གསུངས་གནང་བྱུང། ད་བར་དུ་ད་ཁང་པ་ཉི་ཤུ་རྩ་བཞི་ཅིག་ང་ཚོའི་ཁང་པ་ཉམས་གསོ་བྱས་ཡོད་རེད། ཨ་ནི་དེ་ནས་ད་ད་ལོ་ལོ་གཉིས་ཀྱི་ནང་ལ་ང་ཚོ་ཁང་པ་བརྒྱད།

ལོ་རེར་ཚོགས་མི་རེར་ཚོགས་དངུལ་ཨ་སྒོར་ཉི་ཤུ་རྩ་ལྔ་རེ་བསྡུ་རུབ་གནང་བ་དང། གཞན་ཡང་རྒྱན་ཤོག་དང་མཚན་ཚོགས་ལ་སོགས་པ་དཔལ་འབྱོར་འདུ་འགོད་ཀྱི་ལས་འགུལ་འདྲ་མིན་སྤེལ་བཞིན་ཡོད་པ་གསུངས་གནང་བྱུང། དཔལ་འབྱོར་འདུ་འགོད་དེ་ཕ་གི་ལ་ཡང་ང་ཚོ་སྤྱི་བཏང་མེམ་པར་ཤིབ་ཅིག་འདུ་འགོད་བཏང་དགོས་རེད་ང་ཚོ་སྒོར་མོ་ཉི་ཤུ་རྩ་ལྔ་རྩ་ལྔ་ལོ་ལ། ཨ་ནི་ལོ་གཉིས་ཀྱི་རྒྱུན་ལས་ཡིན་དུས་སྒོར་མོ་ཉི་ཤུ་རྩ་ལྔ་རྩ་ལྔ་དེ་ལ་སྒོར་མོ་ལྔ་བཅུ་ལྔ་བཅུ་ང་ཚོ་ད་བསྡུས་དགོས་རེད་ལོ་གཉིས་ཀྱི་རྒྱུན་ལས་རེད་རེད།

ཚེ་དབང་བློ་གྲོས་ལགས་དང་ཚེ་དབང་རྡོ་རྗེ་ལགས། དེ་བཞིན་ཚེ་བརྟན་སྒྲོལ་དཀར་ལགས་བཅས་ཡིན་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ཀོ་ལེ་གྷལ་དོན་ལྡན་གླིང་བོད་མིའི་གཞིས་ཀ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ། གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་བོད་མིའི་གཞིས་ཆགས་གསར་འཛུགས་གནང་སྟེ་ལོ་ལྔ་བཅུ་འཁོར་བའི་དུས་ཆེན་དང་བསྟུན་ནས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་ས་གནས་འཐུས་ཚོགས་ཀྱི་ཚོགས་གཞོན་ཚེ་དབང་བསོད་ནམས་ལགས་དང་དྲུང་ཆེ་ཚེ་རིང་བཀྲ་ཤིས་ལགས་ཀྱི་ལྷན་དུ་འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལས་རིམ་དེའི་ཐོག་ལ་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེའི་ཁྱབ་ཁོངས་སུ་ཡོད་པའི་བོད་མིའི་གཞིས་ཆགས་ཀོ་ལི་གྷལ་དོན་ལྡན་གླིང

སྐད་གོ་བརྡ་མ་འཕྲོད་པ། དེ་ག་ནང་བཞིན་ཨ་ནི་སེམས་ཅན་གྱི་གླང་ཆེན་གྱི་དཀའ་ངལ་སྒྲ་ཆད་དུ་ཟེར་དེ་གང་ད་ཆེ་ཤོས་འདྲ་པོ་འདི་རེད་ཀྱི།
ལོས་ལོས། དེ་དུས་སེམས་པ་འཚོ་བའི་རྟེན་གཞི་འདྲ་པོ་ག་རེ་ཡོད་རེད་ད་དཔེར་ན། བནྡྷ་ར་ཨོ་རི་ས། མན་སྤར་གཞིས་ཆགས་འདི་གའི་ཡིན་ན་མང་ཆེ་དམག་སྒར་ལ་ཕེབས་འདུག་ཨང། ད་དེ་དུས་ཀུ་ལུ་ལམ་བཟོ་རྒྱག་ས་དང་ད་འབྲས་ལྗོངས་ཀྱི་རྣ་ཐོས་ལ་དང་ཡང་ན་ཡ་གི་ཀུ་ལུ་མ་ན་ལི་ནས་མར་ཕེབས་པ་ཤ་སྟག་རེད་འདུག་ཨང་ད་དེ་གའི

ཉི་མ་གཉིས་གསུམ་འདུག་ཟེར་ཨ་ནི་མེ་ར་ཌ་ད་གཞིས་ཆགས་ག་ས་འཛུགས་སྐྲུན་གནང་མཁན་དེ་ཨ་ནི་ང་ཚོ་ལ་བདག་སྒྲ་དེ་སྐམ་ཕོགས་དེ་རིགས་གནང་མཁན་ལ་དེའི་སྐབས་ལ་ཕྱི་རྒྱལ་རོགས་ཚོགས་ཤུགས་ཆེན་ཡོད་པ། ལྕགས་ཀྲིན་སྣུམ་དང་རྩམ་པ་སེར་པོ་དང་འོ་རྩམ་པའུ་ཏར་དཀར་པོ་ཨ་ནི་གྲོ་ཆག། དེ་འདྲས་གནང་ཨ་ནི་དེ་ནས་ད་སོ་སོའི་གྲངས་ཆེན་པོ་འདུག་ཟེར་ཅི་གེ། ཡིན་ན་ཡང་ཀུ་ལི་རྒྱུག་སང་ཁི་ཡུན་སྐྱོ་ཁ་ཡང་སྐམ་པ་དེ་འདྲས་བྲལ་ཆེད་ཨ་ནི་དེ་ད་ལྟ་གླ་དོད་སྤྲད་ད་ཉི་མ་རེ་ལ་སྒོར་མོ

སོང་ཙང་ང་ཚོར་གང་ལྟར། ཆོས་སྒར་གྲྭ་ཚང་ཆེ་ཆུང་རྫོགས་ཆེན་འདུག་ག་རིས་མེད་ཀྱི་དགོན་པ་འདུག་ཚེ། དེའི་རྗེས་ནས་གཞན་པའི་གི་ཅིག། གཞིས་ཆགས་ཆགས་བྱུང་སྟེ་ང་ཚོ་དེའི་ཕྱོགས་ནས་དཀའ་ངལ་ཧྲག་ལྷེབ་པོ་བྱུང་ཞིང་གཞན་པས་འདི་ག་དེ་ཆོས་སྒར་ཁ་ལ་པ་ལྟར་གང་ཅིའི་ཐོག་ནས་སྐྱབས་ཞུ་ས་ཅིག་གི་འདུག་ག་ལ་དེ་འདྲས་སོང་ཙང་ང་ཚོ་དེ་འདྲས་དཀའ་ངལ་མ་གཏོགས་སྤྱིར་བཏང་གི་ད་དངོས་སུ་དཀའ་ངལ་འདི་ཡིན་སྲིད་ང་ཚོ་དཔེ་འུ་ཐུག་པ་འདྲ་བོ་དེ་འདྲས་ཁེག་ཁྲིག་ཡོང་ག་ཡིན་སྲིད་ན་བཙན་བྱོལ་སྒྲིག་འཛུགས་ཀྱི་རྒྱབ་རྟེན་ག་རེ་ཡོད་སོང་ཙང་གང་ལྟར་སློབ་གྲྭ་རྣམས་བཙུགས་གནང་སོང་སྨན་ཁང་འདི་འདུག་ས་སྨན་རྩིས་ཁང་འདི་འདུག།

འདི་སྐབས་ཏེ་ཉི་མ་དང་པོ་གཉིས་པ་གསུམ་པ་བཞི་པ་དུ་བ་ལས་གནས་སྟངས་གང་འདྲ་ཡོད་པ་འདི་སྐད་དུ་སྤང་ཉི་མ་ཉི་མ་འགྲེལ་བཤད་ཅིག་སྐྱོན་དང་འདི་ད་ད་ལྟ་ལོ་ལྔ་བཅུ་འགྲོ་གི་ཡོད་རེད་པ་ད་མི་མང་པོ་ཅིག་གིས། ལྷག་པར་དུ་གཞོན་སྐྱེས་མི་རབས་ཚོ་དེང་སང་སྐྱེས་ཡོང་མཁན་འདི་ང་ཚོའི་སོ་རང་ཚོའི་ག་དཀའ་ངལ་ཅིག་གོ་གི་མ་རེད་པ་འདི་གི་གནས་སྟངས་འདི་ཤེས་ཀྱི་ཡོད་མ་རེད་པ། ལགས་སོ་ད་འདི་རེད་ད་ལྟ་ཐོག་མ་ཡར་གང་དུ་མི་ལྔ་བརྒྱ་སླེབས་འདུག་ད་དེ་དུས་གོང་དུ་བོད་དེ་ས་ཁང་དང་པོ་སླེབས་དུས་ཨེ་ནི་ཁོང་ཚོ་ཉི་མ་ལྔ་དྲུག་ཅིག་གང་འདྲ་ཡང་ལྟོ་བསྐོལ་ནས་ཨ་ནི་སྤྲད་འདུག་ང་ཚོ་ཡོང་དུས་ག་དེ་ནི་ལྟོ་བསྐོལ་ནས་སྤྲད་མ་རེད་ང་ཚོ་ཡོང་དུས་ཁོང་ཚོ་ནི་སྔ་ཕྱི་སླེབས་ཚར་ཡོད་རུང་ང་ཚོ་མཚན་གྱི་ཆུ་ཚོད་བཅུ་བ་དེར་འགྲོ་སོང་ཨེ་ནི་སང་ཉིན་ཞག་སྨྱུག་ཁང་ནང་བཞག་རྗེས་ནས་དེ་ནི་སྐམ་ཕོགས་དྲན་ས་བས་ན་དེ་དུས་གྲོ་ཆག་ཡོད་རེད་ཨེ་ནི་སྣུམ་ཡོད་རེད་འོ་རྩམ་ཡོད་རེད་རྩམ་པ་སེར་པོ་ཡོད་རེད་སྐྱོབ་གསོ་དཔེ་ཡག་པོ་རེད་དེ་གས་སྤྲད་སོང་ཨེ་ནི་དེའི་སྒང་ལ་ད་ཡང་ང་ཚོ།

ལ། ད་ལྟའི་ཆར་ཐང་སྟོད་གོང་དུ་ཞུས་ཡོད་པ་དང། མོན་གྷོར་དང་བེ་ལ་ཀོབ་ལ་སོགས་པ་འདྲ་བོ་ཡིན་ན་ཐོག་མ་ཡར་བེ་སྟེ། གྲོང་སྡེ་གཅིག་གི་ནང་ལ་མི་དང་མི་ཚང་ཁྱིམ་ཚང་བེ་སྟེ་ལྔ་བཅུ་དྲུག་ཅུ་དེ་འདྲ་ཡོད་རེད་ཨེ་ནི་ཚང་མ་ཡོད་རུག་རུག་ཅིག་དེ་ཨེ་ནི་ཞིང་ཁ་དཔེ་ཐག་རྒྱང་པོ་ཡོད་དུས་ཨེ་ནི་ལས་ཀ་ཞིག་དཀའ་ལས་ཡོད་དུས་ཕྱིས་སུ་ཨེ་ནི་སྟག་རོག་རྫོགས་ཀྱི་འཆར་གཞི་གསར་བ་བཀོད་ཅིག་ད་ལྟ་དེ་གྱིས་སླར་གསོ་རུ་ཧོན་སུར་ཀོ་ལི་གྷལ་དེ་གས་དེ་ཁང་པ་བཞག་ན་གཅིག་པ་རེད། བཅུ་ཁང་བཅུ་དྲུག་ལ་མི་བརྒྱ་དང་དྲུག་ཅུ་ཚད་བཅད་ནས་ཨེ་ནི་དེ་གའི་དེ་ད་ལྟ་ཀོ་ལི་གྷལ་ཡིན་ཙང་ང་ཚོ་གྲོང་སྡེའི་ཨེ་བྷི་སི་ཌི་མ་གཏོགས་ཀྱི་ད་ལྟ་ད་ལྟ་གཞིས་ཆགས་གཞན་པ་དང་ནང་བཞིན་གི་ད་ལྟ་ཡི་མིང་བོད་པའི་མིང་དེ་བཏགས་ཡོད་མ་རེད་ད་ད་ནི་གྲོང་སྡེ་ཨེ་བྷི་སི་བྱས་གྲོང་ཉི་ཤུ་རྩ་གཉིས་ཡོད་རེད་གྲོང་སྡེ་ཉི་ཤུ་རྩ་གཉིས་གྲོང་སྡེ་རེ་ལ་ཨེ་ནི་བཅུ་ཁང་གཅིག་བཅུ་ཁང་གཅིག་གི་ནང་ལ་ལྔ་ཁང་གསུམ་ཁང་གཉིས་ཁང་དེ་བཅས་ཨེ་ནི་བཅུ་ཁང་གཅིག་གི་ནང་ལ་མི་བཅུ་ཡོད་དོན་དེ་འདྲའི་བརྒྱ་དང་དྲུག་ཅུ་བྱས་ཙང་གཞིས་ཆགས་དེའི་གྲོང་ཉི་ཤུ་རྩ་གཉིས་ནང་ལ་མི་འབོར་དེའི་སུམ་སྟོང་ལྔ་བརྒྱ་ཉི་ཤུ་ཚད་རེད། ཡིན་ནའི་ད་ང་ཚོ་གཅིག་མི་འབོར་ག་ལེ་ག་ལེར་སྐྱེ་འཕེལ་ཕྱིན་བྱས་ནས་ལོ་རབས་བརྒྱད་ཅུ་དགུ་བཅུའི་ནང་དོན་ལ་མི་འབོར་དེ་ལྔ་སྟོང་ལྔ་བརྒྱ་གོང་དུ་འགྲོ་གི་འདུག་ཡིན་ན་ད་དེ་རིང་ཁ་སང་ད་ཅིག་ག་རེ་འགྱུར་བ་ཤུགས་ཆེན་པོ་ཐེབས་ཕྱིན་རེད་བ་ད་གཞིས་ཆགས་ནང་མི་འབོར་ཞེ་དྲག་ཉུང་ཕྱིན་རེད་ངས་ང་རང་གི་ཚོད་དཔག་བྱས་ན་མི་ད་ཕལ་ཆེར་སུམ་སྟོང་ཟིན་མ་ཟིན་དེ་འདྲ་མ་གཏོགས་ཡོད་ས་མ་རེད། ཨེ། ཐོག་མ་ཡང་དེ་ལ་བསླབ་གྲྭ་གཙོ་བོ་དེ་གང་ལ་བསླབ་གྲྭ་ལྟར་འཛིན་གྲྭ་དང་པོ་ནས་འཛིན་གྲྭ་བཅུ་པ་བར་ཉི་མའི་བསླབ་གྲྭ་ལ། ཕྲུ་གུ་བདུན་བརྒྱ་བརྒྱད་བརྒྱ་ཡོད་རེད་ཨེ་ནས་དེའི་ང་ཚོ་སྡེ་ཁག་གསུམ་ལ་ཡང་སྔོན་འགྲོའི་བསླབ་གྲྭ་ཁག་གསུམ་ཡོད་རེད་དེ་ཚོ་ལ་ཨེ་ནས་ཕྲུ་གུ་བདུན་ཅུ་བརྒྱད་ཅུ། དེ་ཁག་བསྡོམས་ན་འདི་ཕྲུ་གུ་ཆིག་སྟོང་སྔོན་ལ་ཡོད་རེད་ད་དེ་རིང་སང་ཉིན། ད། འཛིན་གྲྭ་དང་པོ་ནས་བཅུ་པ་བར་དུ་ཕྲུ་གུ་ཉིས་བརྒྱ་ལས་ཡོད་ས་མ་རེད་ཨེ་ནས་དེ་ཁག།

ཡར་རྒྱས་འགྲོ་བའི་གཞི་རྩ་ལྟེ་བ་འདི་ཨ་ནི་ད་ཕྱི་རྒྱལ་ལུང་པ་ལ་དེ་ནས་ཅིག་སོ་སོའི་སྤུ་གུ་དང་དེ་འདྲའི་གཉེན་པོ་མང་པོ་ཞེ་དྲག་ཕྱིན་དེ་གིས་དངུལ་ཅིག་བཏང་ཨ་ནི་ད་ད་སུ་ཊར་ཚོང་དུ་ན་ད་ཐིག་འབེང་ནས་དངུལ་གཡར་དངུལ་ཁང་ནས་ཨ་ནི་དངུལ་གི་བུ་ལོན་བླངས་ཨ་ན་ལ་ལས་ཚོང་ནས་པེ་ཤ་བུ་ལོན་ཡང་མི་ཆ་ཡོད་མཁན་དུ་ན་དེ་འདྲའི་ཐོག་ནས་ཡར་རྒྱས་འགྲོ་བའི་ཅིག་ཨ་ནི་དམག་མི་ཐོག་ནས་ཡང་དམག་མི་འོས་ན་ཨ་ནི་དུ་ད་དོང་ཚུར་དུ་ཡ་ཁོང་དུ་ཡ་དེ་གླ་ཆ་ཆེན་པོ་འོས་ཐོག་ཏེ་དེ་འདྲའི་གི་ཅིག། ཕྱི་གི་དཔལ་འབྱོར་ཐོག་ནས་ཡར་རྒྱས་ཕྱིན་མ་གཏོགས་ས་ཞིང་ཁོ་རང་ཐོག་ནས་ད་རྒྱ་གཞུང་གིས་ང་ཚོ་བོད་མི་བཙན་བྱོལ་བ་ཚོ་འཚོ་བའི་ཆེད་དུ་ས་ཞིང་སྤྲད་ཡོད་དུས་ས་ཞིང་ཁོ་རང་ཐོག་ནས་ད་ང་ཚོ་ཨ་ཤོམ་བཏབ་ནས་ཡར་རྒྱས་ཕྱིན་པ་དེ་འདྲའི་ཅིག་དམིགས་བསལ་འབུར་ཐོན་པ་དེ་འདྲའི་གང་ཡང་མཐོང་ཡས་མི་འདུག་ལང། ད་ལྟ་རྒན་ཚང་སོམ་ལགས་ཀྱིས་དེ་བོད་པ་བརྒྱད་ཅུ་དགུ་བཅུའི་ནང་དུ་ལྔ་སྟོང་ལྔ་བརྒྱ་ཙམ་ཞིག་འཚོས་པ་ན་གསུང་གི་འདུག་ད་ལྟ་ད་ལྟ་སུམ་སྟོང་ཡས་མས་ཅིག་ཡོད་རེད་གསུང་གི་འདུག་ད་ཕྱེད་ཀ་ཕྱེད་ཀ་མན་ཙམ་ཅིག་ཕྱི་རྒྱལ་ཡུལ་གྲུ་ཁག་དང་ཅིག་རྒྱལ་ས་ཁག་ཏུ་བ་ཕ

ཚོ་དེ་ཕ་མ་སྤུན་མཆེད་ཡོད་རེད་གཉེན་སྤུན་ཡོད་རེད་དེ་ཚོའི་ཐོག་ལ་དཔེ་མི་སྲིད་ཕན་ཐོགས་གཞིས་ཆགས་སྤྱི་པ་རང་ལ་ད་ལྟ་ང་ཚོ་ཨ་རི་ནིའུ་ཡོག་ནིའུ་རྗེར་སི་གཙོས་པའི་ད་དཔེར་ན་ཡུ་རོབ་ཁུལ་ཡོད་མཁན་ད་བོད་གཞིས་ཆགས་ཀོ་ལི་གྷལ་དོན་ལྡན་གླིང་གི་ཞིག་ཚོར་དེ་གི་དེ་གི་ཧ་ལས་པའི་ཨེ་ནི་རོགས་པ་བྱེད་གི་ཡོད་རེད་ལྷག་པར་དུ་ད་ནི་ང་ཚོ་ཉམ་ཐག་ད་ཉམ་ཐག་མི་ཚང་ཕལ་ཆེར་བཅོ་ལྔ་བཅུ་དྲུག་གི་ཨེ་ནི་ཁང་པ་དེ་ཚོ་ཁོ་ར་ཁོང་ཚོ་རྒྱབ་པའི་རོགས་དེ་ན་ཞིག་ད་ང་ཚོ་སྤྱི་པའི་འཛུགས་སྐྲུན་ཁོ་རང་ཐོག་ལ་དཔེ་མི་སྲིད་རོགས་པ་བྱེད་གི་ཡོད་རེད་ལྷག་པར་དུ་དེ་རིང་ད་ལོ་ལྔ་བཅུ་དེའི་ཐོག་ལ་ཁོང་ཚོ་གི་རོགས་པ་ཤུགས་ཆེན་པོ་ཞིག་བྱེད་རོགས

བཅུ་དགུ་གི་སྤྱི་ཟླ་གསུམ་པ་ནས་དཔེར་ན་ལོ་ལྔ་གི་ནང་ལ་ཁང་ཐོག་ཁོ་རང་གི་བཟོ་སྐྲུན་གྱི་འཆར་གཞི་ཐོག་ལ་འབུམ་ཁང་ཐོག་སུམ་བརྒྱ་གི་གང་ལ་འབུམ་སུམ་སྟོང་གང་ལ་ཁུ་སོས་རེད་སུམ་སྟོང་རྫ་སོས་བ་ད་དཔེ་མི་སྲིད་ཡར་རྒྱས་ཕྱིན་རེད་ཡིན་ན་ད་གཞིས་ཆགས་རང་ལ་བསྡད་ནས་ཅིག་ཁྱིམ་ཚང་སོ་སོ་གི་འཚོ་བ་དེ་ས་ཞིང་གི་སྟེང་ཐོབ་ཡག་གི་དེ་འདྲའི་ནུས་པ་ཡོད་མཁན་དང་དེའི་སླད་ནས་ཡར་རྒྱས་ཕྱིན་པ་འདི་རེད་ཟེར་འབུར་དུ་དོན་པ་གང་ཅིག་མཐོང་ཡས་ཀྱི་མི་འདུག་ལང།

ཟས་རྙོག་དྲ་ཞི་ནས་ཞི་བུ་ཆུ་བ་རྟ་ཡིན་ནའི་བཀའ་བློན་པས་ཨ་ནི་ད་ལྟ་ང་ཚོ་ལ་ངོ་མི་ཡ་ཅིག་རྒྱ་རིམ་གྱི་ཡོད་རེད་བ་དགོངས་ལ་རྒྱ་རིམ་གྱི་ཡོད་སོང་ཙང་རྒྱ་རིམ་གྱི་ཚེམ་བུ་ཅན་ནས་ཅན་ནི་ག་རེ་ཅིག་ཏུག་ཚེ་གང་དག་ཚུགས་ལེ་བ་བལ་དགོས་པའི་ཕྱོགས་ལས་དཀའ་རྙོག་བྱུང་དགོས་པ་རེད་ཁོང་ཚོ་ཁྱེད་ཚོ་ལྟ་དགོས་པ་ཅིག་ཅིག་ལ་ཁོང་ཚོ་རྒྱ་དེ་འདྲའི་ཁ་སང་ཏེ་ཏེ་བྱུང་བ་རེད་ད་ག་ཡ་ཟེར་ན་ང་ཚོ་བ་ས་སྟོང་པ་མང་པོ་དེ་བཞག་ནས་ཁོང་ཚོ་དེའི་ནང་ཁྱེད་ཚོ་ལྟ་དགོས་ང་ཚོ་ལྟ་དགོས་ཟེར་ན་ཨ་ནི་འདི་ལ་ང་ཚོ། འགྲེལ་བཤད་དང་ལན་རྒྱག་སྐད་བདེ་གི་མི་འདུག་འདི་འདྲས་ཀྱི་ང་ཚོར་བློ་རྩ་བསྡུ་བོ་ཞུ་ཡག་ཡིན་ལགས། ད་ལྟ་འདི་ཁྱེད་རང་ཚོས་བལྟབ་གི་མི་འདུག་འདི་ང་ཚོའི་རྒྱ་གར་ཡུལ་མི་ཚོ་ལ་གོ་གི་འདུག་སུ་ངས་འདི་རྒྱ་གར་གཞུང་ཡིན་ན་ཡུལ་པ་ཚོས་སུ་གོ་བར་བལྟ་འདི་ཡིན། ད་འདི་འདྲས་ཡུལ་པ་ཡོད་ར་ཡུལ་པའི་ནང་ནས་ཡང་ང་ཚོ་མ་སོང་དགོས་ཉིད་འདི་འདྲས་ཟེར་བྱས་ཡ་དེ་ཚོ། ཚོགས་ཀྱི་ནང་ཡོད་འདི་འདྲས་སྣ་ཚོགས་ཡོང་གི་རེད་བ་མི་སྣ་ཚོགས་ཡོད་རེད་བ་ལ།

སྣོད་གཅིག་ས་ཆ་ནང་ལོགས་ལ་ས་ཆ་ཁང་ཁང་པ་མ་འདི་ངས་འདི་འདྲའི་ཡོད་རེད་པས་ག་འདྲ་རེད་འདི་ཡ་བོད་མི་སྒྲིག་འཛུགས་ལ་ཕ་ཕུལ་ཆོག་ཆོག་འདི་འདྲའི་ཡོད་རེད་ཡོད་མར་འདི་ཕུལ་བ་ཡིན་ན་ག་ཚད་ལག་ལེན་བསྟར་ཐུབ་ཀྱི་རེད། ང་ཚོས་ད་འདི་འདི་འདྲའི་རེད་རོ་འདི་ཁྲིམས་དེ་ད་ན་ནིང་ད་ཉེ་ཆར་འགྲོ་བཟོ་རྒྱུ་རེད་ད་ལྟ་དེ་སྤྱི་ཐང་ཐོག་མར་ང་ཚོར་ད་འདི་འདི་ཡ་ཀོ་ལི་ཀ་གཞིས་ཆགས་ནས་ཕྱི་རྒྱལ་འགྲོ་མཁན་དེ་གས་དེ་གས་ཨ་ནི་ས་ཁང་ཡ་ཕ་རུ་ཅིག་བསྡུས་ཡོད་ལོ་རབས་ཕལ་ཆེར་ལོ་རབས་དགུ་བཅུའི་ནང་དུ་ཡིན་ཚོད་མང་པོ་ས་ཁང་བསྡུས་ཡོད་རེད། ད་ཕྱིས་སུ་ན་ནིང་ལྟ་བུ་ཨ་ནི་ད་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་ས་ཁང་གི་སྒྲིག་གཞི་འགྱུར་བ་བཏང་བྱས་ཨ་ནི་ད་དཔེར་ན། མི་ཚང་གཅིག་གི་ནང་ལ་མི་གཅིག་དེ་གི་འོག་ནས་ཨ་ནི་ཕྱི་ལོགས་ནས་ད་བུ་བུ་མོ་སུ་ཡིན་ན་འདི་གས་དེ། ལོ་གཉིས་ཀྱི་ནང་ལ་གང་ལྟར་ཟླ་བ་གཅིག་གཞིས་ཆགས་བསྡད་པ་ན་ཨ་ནི་དེ་གིས་ས་ཁང་དེ་རང་འཇགས་བཞག་གི་ཡོད་ཟེར་ནས་ཁྱེད་ཚོ་ཉེ་ཆར་ཁྲིམས་ཀྱི་དེ་རིང་བཟོས་ཀྱིན་རེད་བ། ད་ད་ལྟ། དབུས་བོད་མིའི་སྒྲིག་འཛུགས་ཞེས་ཟེར་ཏེ་ད་དཔེར་ན། རྩ་བ་ཉིད་ནས་ད་རྒན་འཁོགས་བྱས་ཨ་ནི་ངས་ཞིང་ཁ་བཏབ་ཐུབ་མི་འདུག་ཨ་ནི་ངས་ས་ཆ་ཡར་བཞེས་རོགས་ཞེས། འདི་ཡར་ཕུལ་མཁན་ཡོད་ན་ཨེ་ནས་ཉོ་མཁན་དག་ལ་ཨེ་ཁ་ཅུས་སུ་གསང་ངོ་གཅིག་ཁོང་ལ་ཨེ་ཁ་ཅུས་སུ་ན་ཨེ་ནས་དབུས་བོད་མིའི་སྒྲིག་འཛུགས་ལེན་ཡ་དེ་ཀོ་ལེ་ཁ་གཅིག་པོ་མ་རེད་ད་ད་ད་ཞིག་བོད་མིའི་གཞིས་ཆགས་ཡོངས་རྫོགས་རེད་དེ་ལ་ཁོ་རང་ཚོ་གི་ཁྲིམས་ཀྱི་སྲོལ་ཡ་ཁྲིམས་ལྟར་དཔེར་ན་འབི་ལ་ཀོ་བ་ནས་ཡ་དེ་ཡར་ཕུལ་མཁན་ཡོད་ན་ཨེ་ཁ་ཅིག་ལ་ཨེ་ནས་སྒོར་མོ་བཞི་སྟོང་ལྔ་བརྒྱ་ཡིན་ན་ཟི་མར་གནང་གི་ཡིན་ཁོང་ལ་འབུམ་བཞི་དང་ཕྱེད་ཀ་མར་གནང་གི་ཡིན། མོན་གྷོ་ནས་ཨེ་ནས་དེ་འདྲའི་ས་ཆ་ཕུལ་མཁན་ཡོད་ན་ཨེ་ཁ་ཅིག་ལ་འབུམ་ག་རེ་གསུམ་དང་ཕྱེད་ཀ་ཅིག་ཕུལ་གྱི་ཡིན་ཨེ་ནས་ཧུན་སུར་ནས་དེ་འདྲའི་ཕུལ་མཁན་ཡོད་ན་ཨེ་ནི་འབུམ་གཉིས་དང་ཕྱེད་ཀ་ཅིག་ཕུལ་གྱི་ཡིན་ཟེར་ཀོ་ལེ་ག་ནས་ཕུལ་མཁན་ཡོད་ན་ཨེ་ནི་ཨེ་ཀ་ཅིག་འབུམ་གཅིག་དང་ཕྱེད་ཀ་ཡིན་དེ་འདྲའི་ན་ནིང་ཁྱབ་བསྒྲགས་བྱས་སོང་ད་ཁྱབ་བསྒྲགས་བྱས་ད་ནི་ང་རང་གིས་ཅི་ད་ང་ད་ལྟ་ས་ཁང་ཚོགས་ཆུང་ནང་ཡོད་མ་རེད་ངའི་ཨམ་ཅོག་གིས་གོ་ཡས་བྱས་ན་གང་ལྟར་ཀོ་ལེ་ག་ནས་གང་ལྟར་ས་ཆ་གཅིག་ཨེ་ཀ་སུམ་ཅུ་བཞི་བཅུ་དེ་འདྲའི་ཕུལ་མཁན་ཡོད་ས་རེད་དེ་འདྲའི་སྐད་ཆ་གོ་གི་འདུག་རེད་བ་ད་དེ་སྐད་ཆ་ཕུལ་ནས་ས་ཆ་དབུས་བོད་མིས་ལེན་བྱས་ནས་ཨེ་ནི་ད་བོད་ནས་གསར་འབྱོར་དེ་འདྲའི་ཡོད་རེད་བ་ད་དེ་གས་ས་ཁང་མ་གཏོགས་དེ་གའི་ད་མར་དེ་གཏོང་ཡག་གི་ད་གཞུང་གི་ཆ་རྐྱེན་ཟེར་རེད་ད་ཁོང་ཚོ་ལ་ཨེ་ནི་གཞུང་གི་ས་ཆ་དེ་གཞུང་གིས་སྟེར་ཨེ་ནི་ཁང་པ་དེ་ཁོ་རང་རྒྱག་བཅུག་ཡོད་ད་ཡང་ཁ་ཡོད་ལ་ས་ཆ་དེ་ཉག་པོ་ལ་ཨེ་ནི་ཁང་པ་རྒྱག་ཡག་ལ་སྒོར་མོ་འབུམ་དྲུག་བདུན་རེད་ད་དེ་འདྲའི་ཁོང་ཚོས་རི་བོ་ཁྱིམ་རི་མང་བཟོས་ཟེར་ད་ཨེ་ནི་ས་ཆ་ཡོད་དོ་གི་མི་རྣམས་དེ་ལ་བསྐོ་བ་ཡིན་ན་ད་དཔེ་ག་རེ་ས་ཆ་དཔེ་མི་སྲིད་ཡག་པོ་ད་ཨེ་ནི་དེ་ལ་ཅི་ག་རེ་ཨིན་གམ་རྗེན་རི་ཡོང་པ་ལ་ཡིག་བཟོས་རྒྱ་ཆེན་པོ་ཡོད་དུ་དེ་ལ་ག་ད་ས་ཆ་དེ་གོང་ཆེ་ཡག་འདུག་ད་བསྐོ་ལས་ག་དུ་འཁོར་སྐྱོད་འགྲོ་བ་ཡིན་དུས་བསྐོ་མཁན་ད་ཨེ་ག་ཅིག་ལ་ག་ད་འབུམ་གཅིག་ལ་ཕྱེད་ག་དུ་མར་གནང་གི་རེད་དེ་འདྲ་བཤད་ད་དེ་འདྲའི་ངའི་གོ་སོ་རོགས་གནང།

ཨེ་ནི་སྔོན་དུ་སུམ་སྟོང་རེ་ཕྲུ་གུ་བཅུ་དྲུག་ང་ཡོད་ད་ཡིན་ནའི་ཕྱིས་སུ་ཨེ་ནི་དེའི་ཁ་ཐུག་མི་བཟང་རེ་ལ་ཨེ་ནི་ཕྲུ་གུ་བརྒྱད་བདུན་དགུ། དེ་འདྲའི་ཕྲུ་གུ་བརྒྱད་ཁ་ཡོད་ཕྲུ་གུ་བཅུ་བཅུ་དེ་ནི་སྐྱེས་རེ་རོ་ད་དེ་རིང་ཁ་སང་ཁྱོད་ནི་ད། ཅིག། འདི་བོད་པའི་སྤྱི་ཚོགས་གཅིག་པུ་རེད་མི་འདུག་རྫོགས་པ་ནི་སྤྱི་ཚོགས་གང་ཡིན་ན་གང་འདུག་མི་འབོར་འཕེལ་རྒྱས་དེ་གང་དང་སྐྱེ་སྐྱེ་འཕེལ་དེ་ཉུང་ཉུང་ཞིག་ཆགས་འདུག་ཨ། ད་དཔེར་ད་ལོ་རེའི་ནང་ལ་དགོན་ཆོས་སུ་སྐྱེ་འཕེལ་བལྟ་དུས་སྒང་ལ Birth rate བལྟ་དུས་སྒང་ལ་གཞིས་ཆགས་ནང་ལ་སྤུ།

འདི་ནང་ལོགས་ལ་ལོ་ལྔ་བཅུའི་མེ་འདབ་ག་ཚོད་ཙམ་ཞིག་ཡོད་ནའང། ད་དེ་ཁོ་ཚོས་གསལ་པོ་ངས་ཞུ་ཐུབ་ཀྱི་མ་རེད་ད་ལྟ་ང་རང་གིས་ཚོད་དཔག་བྱས་ན་ཐོག་མར་ད་ང་ཚོ་ང་བོད་ནས་འོང་དུས་ང་ལོ་བཅུ་རེད་རོ་བ་གཞིས་ཆགས་ལོ་གཉིས་སྟོར་རེད་རོ་བ་ད་ད་ནི་ང་ཚོ་བདུན་ཅུ་དོན་ལྔ་རེད་དེ་འདྲའི་དུས་ཐོག་མར་ང་ཚོ་གཞིས་ཆགས་འཛུགས་པའི་ངའི་མི་རྐྱང་པ་ད་ང་རང་གྲོང་སྡེ་ཨེ་རེད་ང་གྲོང་སྡེ་ཨེ་ཡོང་བཙལ་བས་ན་ཧ་ལམ་མི་རྐྱང་པ་ད་ལོ་དགུ་བཅུ་གོ་གྲངས་ཤིག་གི།

ཅིག་ནུས་པ་འདོན་པའི་དགེ་རྒན་མི་འདུག་ཐོག་མར་ད་ལྟ་ལོ་ཉིས་སྟོང་ཤར་ནས་ད་ལྟ་བཀའ་ཤག་གིས་བཀའ་ཤག་གིས་འདི་ང་ཚོ་ཀོ་ལི་གྷལ་དེའི་སྲོལ་རྒྱུན་ཨེ་ནི་མིག་དཔེ་བའི་སྲོལ་རྒྱུན་ཞིག་ཡིན་ཏེ་སྲོལ་རྒྱུན་སྒང་ཕྱིན་པ་རེད་པ་སྲོལ་རྒྱུན་སྒང་ཕྱིན་བྱས་ནས་ཐོག་མར་གྲོང་སྡེ་གཅིག་བཞེངས་གྲོང་སྡེ་བཞེངས་གྲོང་སྡེ་གཉིས་ད་སྲོལ་རྒྱུན་སྒང་འགྲོ་དུས་སྒང་ལ་དབུས་བོད་མིའི་སྒྲིག་འཛུགས་ཀྱིས་ཧ་ལས་པ་རོགས་པ་བྱས་རེད་ད་པེ་ཤག་ཐོག་ལ་རོགས་པ་བྱས་རེད་ལམ་སྟོན་གནང་རེད་ལུད་སྤྲད་རེད་སོན་གནང་རེད་ཐ་མ་ཐེངས་དང་པོ་ལ་གུན་གསབ་ཆ་ཚང་གནང་རེད་བརྒྱ་ཆ་དགུ་བཅུ་གནང་རེད།

སྤྱི་ཚོགས་ལ་ཕན་ཐོགས་པ་དང་རང་ཉིད་ཀྱི་འཚོ་ཐབས་ཕན་ཐོགས་པ་ཕྱག་ལས་གནང་མཁན་དེ་དཀོན་པོ་ཞིག་འདུག་ད་གང་ལྟར་བེད་སྤྱོད་པ་ལ་ཟེར་ཡ་འདྲ་པོ Driving ཟེར་ཡ་འདྲ་པོ Mechanic ཟེར་ཡ Electric ད་གང་ཅིའི་ཐོག་ནས་ད་ཁུངས་དང་ལུང་ཡང་ད་རོགས་རམ་གནང་བ་དང་ཞུས་པ་དང་འཚེམ་བཟོ་ཡིན་ནའི་སྤྱི་ཚོགས་ལ་ཞབས་ཕྱི་ཞུ་ཡ་དང་སྒེར་གྱི་འཚོ་ཐབས་ཕན་ཡ་དེ་འདྲའི་དཀོན་པོ་ཞིག་རེད་འདུག་དེ་འདྲས་སོང་ཙང་ད་གང་ལྟར་དེ་འདྲས་སོང་ཙང་ད་ས་ཞིང་དེ་གའི་སོ་སོས་བདག་པོ་རྒྱག་ཐུབ་པ་ཅིག་དང་ག་རེ་ཟེར་དགོས་རེད་ཅིག།

ཨེ་ཅེ་འདི་ཚོ་རེད་འདི་ལས་གཞན་པའི་ག་ད་ལྟ་ཐབས་ཤེས་སྒེར་གྱི་གནང་བ་རེད་གཞུང་གི་གནང་བ་རེད་ཆོས་ག་རང་ཡོད་མ་ད་ནས་ཡོང་སྒོ་འདི་ག་དེ་དག་རིམ་པས་ཕར་ཅིག་གམ་འདི་འདྲས་སོང་ཙང་ད་ལོ་ལྔའི་ནང་ཁུལ་གང་ལྟར་གཞིས་ཆགས་འཚོ་རྟེན་ཆེད་དུ་མི་འབོར་འཕེལ་རྒྱས་ཅིག་དང། ཨེན་པའི་ས་ཞིང་འདི་ག་དེ་གང་ལྟར་རྒྱ་གར་ཡུལ་མི་མིག་སྨ་ས་བདག་པོ་ཐུབ་པའི་འདི་འདྲས་གི་ད་ཛ་དྲག་དགའ་ང་ཟིག་དགོས་འདུག་ཡིན་ནའི་གཞུང་ལ་གནང་དང་གནང་གོ་ཡིན་ནའི་ད།